དེ་ཡང། ལས་འཚོལ་བ་རྣམས་ལ་ད་ཆ་རོགས་དངུལ་ཁྱོན་བསྡོམས་ཨོ་སྒོར་བརྒྱད་བརྒྱ་བཅོ་ལྔ་ཐོབ་ཀྱི་ཡོད་པ་དེ་ལོ་རྗེས་མ་ནས་བཟུང་ཨོ་སྒོར་བདུན་བརྒྱ་བཅོ་ལྔ་ཆགས་ཀྱི་ཡོད་ཀྱང་རོགས་དངུལ་དེ་ལོ་རྗེས་མའི་སྤྱི་ཟླ་གསུམ་པའི་ཚེས་སུམ་སོ་གཅིག་བར་མུ་མཐུད་ནས་གནང་རྒྱུ་ཡིན་འདུག་འོན་ཀྱང། ད་བར་གཞུང་གིས་ལས་འཚོལ་བར་རོགས་དངུལ་ཚད་གཏན་འཇགས་ཨོ་སྒོར་ག་ཚོད་གནང་འཆར་ཡོད་པ་གཏན་འབེབས་གནང་མེད་པ་ཡིན་འདུག།

འདས་པའི་ཟླ་བ་འགའ་ཤས་རིང་ང་ཚོའི་གཞུང་གིས་མི་མང་གི་འཚོ་བ་སྲུང་ཐབས་བྱས་ཡོད། ད་ནས་བཟུང་ང་ཚོས་མི་མང་རྣམས་ལ་ལས་ཀར་ཞུགས་ཐབས་སུ་ཤུགས་རྒྱག་རྒྱུ་ཡིན། ཡང་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་སྐུ་ཞབས Anthony Albanese མཆོག་གིས་ད་ཆ་ལས་མེད་པའི་བརྒྱ་ཆ་མཐོ་བའི་དུས་ཤིག་ཡིན་པས་གཞུང་གིས་ལས་འཚོལ་བར་རོགས་དངུལ་ཉུང་དུ་གཏང་མི་རུང་ཞེས་ཁོང་གིས་གསུངས་དོན།
ང་ཚོའི་གཞུང་གིས་ཕྱོགས་གཅིག་ནས་ད་ལྟ་ནས་ཡེ་ཤུ་འཁྲུངས་སྐར་དུས་ཆེན་བར་ལས་མེད་པ་མང་རུ་འགྲོ་གི་ཡོད་ཚུལ་བཤད་ཀྱི་འདུག་ཡང་ཕྱོགས་གཞན་ཞིག་ནས་ལས་འཚོལ་བར་རོགས་དངུལ་ཉུང་དུ་བཏང་གི་འདུག་ད་ལྟའི་གནས་སྐབས་ལ་རོགས་དངུལ་ཕྱི་འཐེན་བྱེད་པའི་དུས་ཚོད་ཅིག་རྩ་བ་ནས་མ་རེད། ཡང་ཨོ་སི་ཀྲི་ལི་ཡའི་གཞུང་གིས་གསལ་བསྒྲགས་དེ་གནང་བའི་ཉིན་མོར་སྨན་རིགས་ཉམས་ཞིབ་ལྟེ་གནས་ཁང Pfizer དང BioNTech གཉིས་ཀྱིས་མཉམ་འབྲེལ་ཐོག་ཏོག་དབྱིབས་ནད་འགོག་སྨན་ཁབ་ཞིག་བསྒྲུབས་ཡོད་པ་དེ་མི་ཁྲི་བཞི་ཙམ་ལ་ཚོད་ལྟ་བྱས་ནས་སྔོན་འགྲོའི་རྟོག་ཞིབ་ལས་ཕན་ཡོན་བརྒྱ་ཆ་དགུ་བཅུ་ཙམ་ཡོད་པ་ཐོན་ཡོད་འདུག་གལ་ཏེ་སྔོན་འགོག་སྨན་ཁབ་དེ་ལེགས་འགྲུབ་བྱུང་ཚེ་ཨོ་སི་ཀྲི་ལི་ཡའི་གཞུང་གིས་དེ་ཉོ་རྒྱུའི་ཐག་གཅོད་གནང་ཡོད་འདུག་ཡང་ཏོག་དབྱིབས་ནད་འགོག་སྨན་ཁབ་དེ་མི་རེར་ཐེངས་གཉིས་རེ་བརྒྱག་དགོས་པ་དང་ཁབ་དང་པོ་དང་གཉིས་པའི་བར་བདུན་ཕྲག་གསུམ་བར་ཐག་བཞག་དགོས་པ་ཡིན་འདུག་གནས་སྐབས་སུ་སྨན་ཁབ་དེའི་གྲུབ་འབྲས་ཇི་ལྟར་ཡོད་པ་ལས་རོགས་ནང་ཁུལ་བསྐྱར་ཞིབ་གནང་གྲུབ་མེད་པ་ཡིན་འདུག་འོན་ཀྱང་སྲིད་བློན་མོ་རི་སན་མཆོག་གིས་སྨན་ཁབ་དེར་རེ་བ་ཆེན་པོ་ཡོད་ཚུལ་ཁོང་གིས་འགྲེལ་བརྗོད་གནང་དོན།
དེ་ནི་གནས་ཚུལ་ཧ་ཅང་བཟང་པོ་ཞིག་རེད། ཨོ་སི་ཀྲི་ལི་ཡའི་ཏོག་དབྱིབས་ནད་འགོག་སྨན་ཁབ་ཁག་བཞི་སྒྲུབ་པར་མཉམ་ཞུགས་བྱེད་བཞིན་ཡོད་པ་ལས་གཅིག་དེ་རེད། ང་རང་སྨན་ཁབ་དེར་རེ་བ་ཆེན་པོ་ཡོད། ངའི་རེ་བ་ལ་ལོ་རྗེས་མ་བར་སྨན་ཁབ་དེ་ལེགས་འགྲུབ་བྱུང་ནས་མི་མང་གིས་སྤྱོད་ཐུབ་པའི་རེ་བ་ཞིག་ཡོད། དེ་ཡང Victoria མངའ་སྡེའི་ནང་ཉིན་བཅུ་གཅིག་རིང་མུ་མཐུད་ཏོག་དབྱིབས་ནད་པ་གསར་པ་གཅིག་ཡང་ཐོན་མེད་པ་ཡིན་འདུག་སྤྱི་སྨན་པ་མུ་ཁེཤ་ཧར་ཁར་ཝལ་ལགས་ཀྱིས་ཏོག་དབྱིབས་ནད་དུག་སྔོན་འགོག་ཕྱིར་མུ་མཐུད་མི་གང་མང་གིས་བརྟག་དཔྱད་གནང་དགོས་ཞེས་ཁོང་གིས་གསུངས་དོན། ང་ཚོས་མུ་མཐུད་བརྟག་དཔྱད་གང་མང་བྱས་ན་མིད་པ་ན་མཁན་དང་སྣ་ཆུ་ལུད་མཁན་གྱི་མི་ཡོངས་ལ་དེ་ཆམ་པ་ཡིན་པ་དང་ཡང་ན་ཏོག་དབྱིབས་ཀྱི་ཉེན་བརྡ་ཡིན་པ་གསལ་པོ་ར་སྤྲོད་ཐུབ་ངེས་རེད། གལ་ཏེ་དེ་ཏོག་དབྱིབས་ཡིན་ཚེ་ནད་འབྱུང་ཁུངས་རྩད་གཅོད་བྱས་ནས་དེ་རྩ་བ་ནས་མེད་པར་བཟོ་དགོས་པ་ཡིན། མངའ་སྡེའི་བློན་ཆེན་སྐུ་ཞབས Daniel Andrews མཆོག་གིས Victoria མངའ་སྡེའི་ནང་ཁ་རས་གོན་དགོས་པའི་དམ་བསྒྲགས་ཡང་རིམ་བཞིན་ལྷོད་ཡངས་བཏང་འཆར་ཡོད་ཚུལ་འགྲེལ་བརྗོད་གནང་ཡོད་འདུག། As unpleasant as it can be, particularly as the weather gets warmer, དེང་སང་གནམ་གཤིས་ཚ་དྲོད་ཆེ་རུ་འགྲོ་བར་བརྟེན་ཁ་རས་གོན་པར་སྟབས་མི་བདེ་བ་ཡོང་གི་འདུག་ང་ཚོས་རིམ་བཞིན་གནས་སྟངས་ལ་གཞིགས་ནས་ཁ་རས་གོན་དགོས་མིན་བསྐྱར་ཞིབ་བྱེད་ཀྱི་ཡིན། ང་ཚོས་རྒྱུན་མི་ཆད་པར་གཏན་འཇགས་ཁ་རས་གྱོན་དགོས་པ་ཞིག་མ་རེད། ཡང་སྤྱི་སྨན་པ་ཧའེ་ཀར་ཝལ་ལགས་ཁོང་ཕྱི་ལོ་ཉིས་སྟོང་ལྔ་ནས་ཉིས་སྟོང་བདུན་བར་ཨོ་སི་ཀྲི་ལི་ཡའི་སྨན་རིགས་ལྷན་ཚོགས་ཀྱི་རྒྱལ་ཡོངས་ཚོགས་གཙོ་གནང་མྱོང་ཡོད་པ་དང་ཁོང་གིས་བིག་ཏོ་རི་ཡའི་ནང་ད་བར་ཁ་རས་གྱོན་པར་བརྟེན་ནད་འགོག་ལེགས་པོ་བྱེད་ཐུབ་ཡོད་པས་མུ་མཐུད་ཁ་རས་གྱོན་དགོས་པ་གལ་ཆེ་ཞེས་ཁོང་གིས་གསུངས་དོན། In my opinion, until we know this is a completely. ངའི་སྒེར་གྱི་བསམ་ཚུལ་ལ། ནད་དེ་འཛམ་གླིང་ནང་མེད་པ་མ་ཆགས་བར་དུ་ཁ་རས་གྱོན་དགོས་པ་ཞིག་མཐོང་གི་འདུག Victoria ནང་ད་ཆ་ནད་པ་གསར་པ་མི་ཐོན་པ་ནི་ཁ་རས་གྱོན་པའི་འབྲས་བུ་རེད་བསམ་གྱི་འདུག་དཔེར་ན་ཨ་རི་ལ་མཚོན་ན། ཁ་རས་གྱོན་གྱི་མེད་པའི་རྐྱེན་གྱིས་གནས་སྟངས་སྡུག་པོ་ཞིག་རེད། ཁོང་ཚོས Victoria ལ་དཔེ་བལྟ་དགོས་པ་ཞིག་ཆགས་ཡོད། རྒྱལ་སྤྱིའི་ནང་མི་ཚང་མས་བདེ་འཇགས་ཆེད་ཁ་རས་ངེས་པར་དུ་གྱོན་དགོས་པ་ཞིག་ཡིན། གནས་ཚུལ་དེ་ནི SBS གི་གསར་འགོད་པ Greg Dyett དང Abby Dinham ལགས་གཉིས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།